སྐབས་དེ་དུས་ན་རྗེས་མ་བལྟའམ་ཟེར་ན་རེད་ད་དེ་འདྲའི་ཅིག་བུ་བུ་གིས་ད་དབྱིན་གིས་ད་རྒྱ་གིས་ད་དེ་འདི་གི་ཐོག་ནས་བཏང་དུས་ན་གཞས་ལྔ་བཅུ་ལྷག་ཙམ་དེ་འདྲའི་ཅིག་བཏང་ཞག་ཁོ་རང་གིས་རྒྱལ་ཁབ་གཞན་པ་རྣམས་ལ་ཅིག་སྐད་གྲགས་ཡོད་ཆོག་དེ་འདྲའི་གི་གཞས་དེ་འདྲའི་མང་པོ་ཅིག་ཆགས་ཞག་ད་དེ་འདྲའི་ཅིག་ད་ལྟ་བར་དུ་རང་ལུས་མེ་སྲེག་གནང་མཁན་གི་ནང་ནས་ཚེ་དབང་ནོར་བུ་དེ་མི་རབས་གསར་བའི་ནང་ནས་ཤུགས་རྐྱེན་ཆེ་ཤོས་དེ་ཆགས་བསྡད་ཡོད་རེད

གནས་ཚུལ་དེ་དང་འབྲེལ་བའི་གི་རྐྱེན་གྱིས་འཛིན་བཟུང་བྱས་ཡོད་པ་ལ་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་གཙོས་པའི་གི་རྒྱལ་སྤྱིའི་སྤྱི་ཚོགས་ཁག་ཅིག་གིས་ཐུགས་ཚོར་མངོན་གསལ་གནང་བཞིན་ཡོད་པ་རེད། དེ་ཡང་ཨ་མི་རི་ཀ་ཡི་ཕྱི་སྲིད་ལྷན་ཁང་གི་སྤྱི་འབངས་བདེ་འཇགས་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་གི་དྲུང་གཞོན་དང་ཨ་རི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛ་ར་ཛེ་ཡ་ལགས་ཀྱིས། སྤྱི་ཚོགས་དྲ་ལམ་གྱི་ཐོག་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཆུ་རགས་གསར་རྒྱག་གི་ལས་གཞི་གི་འོག་ནས་གྲོང་ཚོ་གནས་སྤོ་དང་དགོན་པ་རྩ་མེད་བཟོ་རྒྱུ་ཡི་ཉེན་ཚབས་ལ་བོད་མི་རྣམས་ཀྱིས་ངོ་རྒོལ་བྱས་པའི་གི་དབང་གིས་འཇུ་བཟུང་བྱས་པའི་གི་གནད་དོན་གྱི་ཐད་ལ་ཐུགས་འཚབ་ཆེན་པོ་བྱུང་ཡོད་ལུགས་གསུངས་ཡོད་པ་རེད། དེ་བཞིན་སྡེ་དགེ་རྫོང་ཁོངས་ཀྱི་འབྲི་ཆུ་ཡི་རྒྱུད་ཀྱི་བོད་མི་མང་པོ་འཛིན་བཟུང་བྱས་པ་ལ་ཁ་ན་ཀྲ་དང་ནིའུ་ཡོག་སོགས་སུ་ཡོད་པའི་གི་ས་གནས་བོད་མི་ཚོ་གིས་ཀྱང་རྒྱ་ནག་གཞུང་ལ་ངོ་རྒོལ་གནང་དང་གནང་བཞིན་ཡོད་པ་རེད། ཡང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་ཚོགས་གཙོ་བ་ཚོ་གིས་ད་ལྟའི་ཆར་བོད་ནང་གི་གནས་སྟངས་ཀྱི་ཐད་ལ་བློ་འཚབ་ཡོད་པའི་གི་བསྒྲགས་གཏམ་སྤེལ་ཡོད་པ་རེད། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཆེས་མཐོ་ཡི་ལྷན་ཚོགས་དང། འཕགས་པའི་འགྲན་རྩོད་ཚོགས་པ། དེ་བཞིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཆེས་མཐོ་ཡི་ལྷན་ཚོགས་དང། འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་པ་བཅས་ཀྱི་ཚོགས་པ་བཅས་ནས། རྒྱ་ནག་གཞུང་གིས་བོད་ཁམས་སྡེ་དགེའི་དབོན་སྟོད་ཁུལ་དུ་བོད་མི་ཆིག་སྟོང་འཇུ་བཟུང་བྱས་པའི་གི་བྱ་སྤྱོད་ལ་སྐྱོན་བརྗོད་དང་ཐུགས་འཚབ་འགྲེལ་བཤད་གནང་ཡོད་པ་རེད། ཡང་ད་ལྟའི་ཆར་སི་ཁྲོན་ཞིང་ཆེན་གྱི་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་དུ་སླེབས་ཡོད་པ་དང། དབོན་སྟོད་ནས་འཇུ་བཟུང་བྱས་པའི་གི་བོད་མི་ཚོ་ལ་ཉེས་རྡུང་དྲག་པོ་བཏང་ཡོད་པའི་གི་གནས་ཚུལ་ཐོན་བཞིན་ཡོད་པ་རེད། རྒྱ་ནག་གཞུང་གི་སྡེ་དགེ་དབོན་སྟོད་ཁུལ་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞིའི་འོག་ལ་ཉུང་མཐར་ཡང་དགོན་པ་དྲུག་དང་གྲོང་ཚོ་གཉིས་གནས་སྤོ་བྱེད་དགོས་སྐོར་རྒྱ་ནག་གཞུང་གིས་བརྗོད་བཞིན་ཡོད་པ་རེད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ད་བར་ཤེས་རྟོགས་བྱུང་བའི་གི་དགོན་པ་དྲུག་ནི་སྡེ་དགེ་ཁུལ་གྱི་དབོན་སྟོད་དགོན་དང་ཡེ་ན་མཁར་མདོ་དགོན་བཅས་ཡིན་ཞིང། ཡང་ཆབ་མདོ་གྲོང་ཁྱེར་ཁོངས་ཀྱི་རབ་བརྟན་དགོན་པ་དང་དགོན་གསར་བཀྲ་ཤིས་དགོན་བཅས་ཡིན་པ་རེད། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང་རྒྱ་ནག་གཞུང་གིས་བོད་མིར་དྲག་གནོན་བྱས་པ་ལ་སྐྱོན་བརྗོད་གནང་བ་དང། བོད་མི་ཚོ་མགྱོགས་མྱུར་གློད་གྲོལ་གཏོང་དགོས་པའི་སྐད་འབོད་བསྐུལ་གནང་ཡོད་པ་རེད། ཡང་བོད་མི་མང་སྤྱི་འཐུས་གྲོས་ཚོགས་ནས་རྒྱ་ནག་གཞུང་གིས་བོད་མི་རྣམས་གློད་གྲོལ་དགོས་པ་དང་ཆུ་མཛོད་གསར་རྒྱག་གི་ལས་གཞི་མགྱོགས་མྱུར་མཚམས་འཇོག་དགོས་པའི་སྐད་འབོད་བསྐུལ་གནང་ཡོད་པ་རེད། དེ་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་མི་གང་བྱུང་འཛིན་བཟུང་བྱས་པའི་གི་བྱ་སྤྱོད་དེ་གིས། འཛམ་གླིང་ཡོངས་ལ་དྲན་གསོ་ཅིག་བསྐུལ་ཡོད་པ་ནི་རྒྱ་ནག་གི་བཙན་བཟུང་གི་འོག་ཏུ་ཡོད་པའི་བོད་མི་ཚོ་ཡི་རྒྱུན་ལྡན་གྱི་འཚོ་བ་གི་གནས་སྟངས་ཀྱི་ཐད་ལ་དཀའ་ངལ་ཅི་འདྲ་ཡོད་པ་དེ་ཤེས་རྟོགས་ཡོང་གི་རེད་ཅེས་སོགས་བརྗོད་ཡོད་པ་རེད། ང་ཚོས་རྒྱ་ནག་གཞུང་གིས་འཇུ་བཟུང་བྱས་པའི་གི་བོད་མི་རྣམས་གློད་བཀྲོལ་དགོས་པ་དང་རྒྱལ་སྤྱིའི་ཡུལ་གྲུ་ཁག་ནས་རྒྱ་ནག་ལ་གནོན་ཤུགས་སྤྲོད་ནས་རྒྱ་ནག་གིས་བཙན་བཟུང་བྱས་པའི་གི་བོད་དེ་གློད་བཀྲོལ་ཡོང་བའི་གི་འབོད་སྐུལ་བྱེད་བཞིན་ཡོད་ཅེས་སོགས་བརྗོད་ཡོད་པ་རེད།

镇压其实越来越变本加厉了། རེད། གནས་ཚུལ་དེ་ཐོག་མ་བྱུང་དུས་ནས་དོ་སྣང་བྱུང་ལ་སྤྱི་ཚོགས་དྲ་རྒྱ་གི་ཐོག་ནས་བརྒྱུད་སྐུར་དང་འབོད་སྐུལ་ཞུས་པ་ཡིན། རྒྱ་ནག་དམར་ཤོག་གཞུང་གིས་བོད་མི་ཡི་ཐོག་གི་དྲག་གནོན་བྱེད་ཤུགས་དེ་ལྡབ་འགྱུར་གྱིས་ཆེ་རུ་བཏང་ཡོད་པ་རེད། ད་ཐེངས་ཀྱི་གནས་ཚུལ་ནང་གཞུང་གི་བཙན་དབང་གི་ཐོག་ནས་བོད་མིར་གནས་སྤོས་བྱེད་བཅུག་པ་དང་བཙན་ཤེད་ཀྱིས་དགོན་པར་གཏོར་བཤིག་བཏང་བ་རེད། དཔལ་འབྱོར་ཐོག་ནས་བཤད་པ་ཡིན་ན་རྒྱ་ནག་གཞུང་གི་དཔལ་འབྱོར་མགྱོགས་མྱུར་ཡར་རྒྱས་སོང་བའི་གི་སྐབས་སུ་ཡིན་ན་ཡང་གཞུང་གི་དཔལ་འབྱོར་གྱི་ཐད་ཀྱི་ཁེ་ཕན་དང་ཡང་ན་ཆབ་སྲིད་ཀྱི་དགོས་མཁོ་ཐོག་གི་ཁེ་ཕན་ཡིན་ཚེ་རྒྱ་ནག་གཞུང་གིས་མི་དམངས་མང་ཚོགས་ཚོ་ཡི་གཞི་རྩ་ཡི་འཚོ་གནས་བྱེད་ས་དཔེར་ན་ས་ཞིང་དང་སྡོད་ཁང་ལ་སོགས་པར་ཧམ་འཕྲོག་དང་བཙན་ཤེད་བཙན་སྤོ་བྱེད་ཀྱི་ཡོད་རེད་ཅེས་གསུངས་ཡོད་པ་རེད། ཡང་ཁོང་གིས་རྒྱ་ནག་དམར་ཤོག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་རྩ་མེད་གཏོང་བཞིན་ཡོད་པའི་སྐོར་མུ་མཐུད་ནས་གསུངས་དོན་ལ། 西藏就更严重 就那些地方的民众的权利被侵犯得更严重། ལྷག་པར་དུ་བོད་ལ་བཤད་པ་ཡིན་ན་བོད་ཀྱི་ས་ཁུལ་གྱི་ནང་དུ་བོད་མི་ཚོ་ཡི་འགྲོ་བ་མི་ཡི་ཐོབ་ཐང་རྡོག་རོལ་གཏོང་བའི་གནས་སྟངས་དེ་བས་ཤུགས་ཆེ་བ་ཡོད་པ་རེད། བོད་ནང་གི་དགོན་པ་བཙན་ཤེད་བྱས་པ་དེ་ཡང་དོན་དངོས་ཀྱི་ཐོག་རྒྱ་ནག་གཞུང་གིས་རིག་གཞུང་གི་ཐོག་ནས་མི་རིགས་རྩ་མེད་གཏོང་ཐབས་ཤིག་ཡིན་པ་རེད། རྒྱ་ནག་དམར་ཤོག་གཞུང་གིས་བོད་མི་ཡི་ཆོས་དང་སྐད་ཡིག་རིག་གཞུང་སོགས་ལ་རྩ་བ་ཉིད་ནས་བརྩི་བཀུར་བྱེད་ཀྱི་མེད་པ་རེད། བོད་མི་མང་པོ་ཞིག་གིས་རང་རང་བོད་མི་རིགས་ཀྱི་ཆོས་དང་སྐད་ཡིག་སློབ་སྦྱོང་བྱས་པ་ལ་བརྟེན་ནས་འཇུ་བཟུང་བཀག་ཉར་དང་བཙོན་འཇུག་ཁྲིམས་ཆད་བྱེད་ཀྱི་ཡོད་པ་རེད། ད་ཐེངས་ཀྱི་དྲག་གནོན་གྱི་ཁྲོད་ནས་བོད་མི་བརྒྱ་ཕྲག་འགའ་ཤས་ནས་ཆིག་སྟོང་ཡན་ཆད་འཇུ་བཟུང་བྱས་ཡོད་པས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཀྱང་མུ་མཐུད་ནས་ཐུགས་ཁུར་གནང་གི་རེད་བསམ་གྱི་ཡོད་ཅེས་གསུངས་བྱུང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་མུ་མཐུད་གསན་རོགས་ཞུ།

སྐབས་དེར་ཁོང་གིས་གཏམ་བཤད་གནང་བའི་ནང། ཡིན་པ་ཡིན་ནས་འདིས་ནུས་པ་ག་ཚོད་ཐོན་གྱི་རེད་དང་མ་རེད་ཞེས་བྱ་བ་དེ་ལ་དྲི་བ་ཅིག་ཏན་ཏན་རེད། གང་ཞེ་ན་ང་ཚོའི་གི་ཞུ་འབོད་བྱེད་ས་དེ། མཁྲེགས་བཟུང་ཅན་གྱི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་དེ་གས་ཆགས་བསྡད་ཡོད་རེད་པ་དེ་གས་ཀྱིས་བོད་མི་རིགས་ཀྱི་བརྒྱ་དང་ལྔ་བཅུ་ང་བདུན་གྱི་ཤེས་རྟོགས་ཡོད་པ་དེ་གས་ཀྱིས་སྐུ་ལུས་མེ་མཆོད་ཕུལ་བ་དེ་ལ་ཡ་ཨ་ནི་བཀའ་སོགས་རེད་ད། དེ་ག་རེ་བྱས་ནས་ཕུལ་གྱི་ཡོད་མེད་ཀྱི་དྲི་བ་ཅི་ཡང་མ་བཏང་བའི་ཐོག་ནས་ཁོང་ཚོ་ག་རེ་བྱས་ནས་ཕུལ་གྱི་ཡོད་པའི་ནོར་འཁྲུལ་ཅན་གྱི་སྲིད་བྱུས་དེ་ད་དུང་དམ་དྲག་ཆེ་རུ་བཏང་དུས་ཚང་ནས་ཨ་ང་ཚོས་དེ་ཕུལ་ནས་དགེ་མཚན་འདུག་དང་མི་འདུག་གི་ང་རང་ཚོའི་བོད་མི་བོད་ལ་ཡོད་པའི་བོད་མི་ཚོས་ཀྱི་ངེས་པར་དུ་དགོངས་བཞེས་གནང་བྱས་བྱས་བོད་མི་གཅིག་བཞུགས་པ་ཡིན་ནས་ཀྱི་ཨ་ནི་བོད་མི་རིགས་ཀྱི་འཐབ་རྩོད་ལ་ཡར་ཕན་ཐོགས་ངེས་ཅིག་ང་ཚོའི་ཀྱི་མེད་པ་ཆགས་ཀྱི་ཡོད་དུས་ཚང་ནས་དུས་ཚོད་ཐོག་ལ་ངེས་པར་དུ་ངས་དགོངས་པ་བཞེས་དགོས་རེད་བསམ་གྱི་འདུག།

དུས་ཡུན་དེའི་རིང་རང་ལུས་མེར་སྲེག་བྱུང་སྟངས་དང་དེའི་གནས་བབ་ཀྱི་སྐོར་ངོ་སྤྲོད་དང་འབོད་སྐུལ་གྱི་ཆེད་འགྲེམས་སྟོན་འདི་གོ་སྒྲིག་གནང་ཡོད་པ་དང། བོད་མིའི་སྒྲིག་འཛུགས་ཀྱི་གྲངས་ཐོ་ལྟར་ན་ད་བར་བོད་མི་བརྒྱ་དང་ལྔ་བཅུ་ང་བདུན་གྱིས་རང་ལུས་མེར་སྲེག་གནང་བའི་ནང་ནས་བོད་མི་བརྒྱ་དང་སུམ་ཅུ་སོ་དྲུག་འདས་གྲོངས་སུ་ཕྱིན་ཡོད་པ་དང། ལྷག་མ་རྣམས་གར་སོང་ཆ་མེད་དུ་གྱུར་བ་དང་ཁོང་ཚོའི་འབོད་སྒྲ་ནི། གོང་ས་མཆོག་བོད་ནང་གདན་འདྲེན་བྱེད་དགོས་པ་དང་བོད་ནང་གཞི་རྩའི་རང་དབང་མེད་པ་བཅས་ཡིན་པ་ངོ་སྤྲོད་གནང་འདུག། ཨོ་སི་ཁྲུ་ལི་ཡའི་སྤོ་ཇི་ཀི་མཛའ་དོན་ཆོས་ཁོངས་ཀྱི་གོ་སྒྲིག་འོག་སིད་ནི་གྲོང་ཁྱེར་དུ་རྒྱ་རི་ན་གཞོན་ཉེར་བརྒྱ་ལྷག་རྙོག་འགྱུར་གྱི་ཐུག་ནས་ན་གཞོན་སྤོ་ཇ་རྩ་རྩེད་འགྲན་ལོངས་ཞེས་པའི་འདུ་འཛོམས་ཤིག་གནང་ཡོད་པ་རེད། འདིའི་ཐད་འདུ་འཛོམས་དེར་རྙོག་འགྱུར་གནང་མཁན་ཨོ་སི་ཁྲུ་ལི་ཡའི་སྤོ་ཇི་ཀི་མཛའ་དོན་ཆོས་ཁོངས་ཀྱི་རྒྱ་རིའི་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་ཁག་སོང་ན། ཁོང་ཚོ་མང་ཆེ་སྐམ་ས་ཆེན་མོ་ནས་རེད་ལ། ཐའེ་ཝན་དང་ཧོང་ཀོང་ནས་ཕེབས་ནས་ཡོད་རེད་དེ་ཡིན་དུས། ཁོང་ཚོ་ད་ལྟ་མུ་མཐུད་ནས་མཐོ་སློབ་ནང་ལ་ཨ་ནི་རིམ་པ་མ་འདྲ་བྱས་ནས་སློབ་སྦྱོང་བྱེད་བཞིན་པ་རེད་ཤག།
ན་གཞོན་བོད་རྒྱ་མཛའ་བརྩེའི་འབྲེལ་ལམ་ཞེས་པའི་འདུ་འཛོམས་དེ། ཕྱི་ཟླ་གཉིས་པའི་ཚེས་ཉེར་བཞི་བཅོ་ལྔ་ཉིན་གནང་ཡོད་པ་དང། དེའི་ཐོག་ད་ལྟ་ཨོ་སི་ཁྲུ་ལི་ཡའི་ནང་སློབ་གཉེར་གནང་བཞིན་པའི་རྒྱ་ནག་སྐམ་ས་དང་ཧོང་ཀོང་ཐའེ་ཝན་སོགས་ནས་ཕེབས་པའི

ས་གནས་སུ་གནས་བཞིན་པའི་བོད་མི་རྣམས་ནི་གནའ་བོའི་སྐབས་ནས་གནམ་གཤིས་འགྱུར་ལྡོག་དང་ཡུལ་དུས་དང་བསྟུན་ནས་འཚོ་གནས་བྱེད་པའི་ཤེས་བྱ་དང། རྒྱུས་མངའ་ཡོད་པའི་ཆེད་ལས་པ་ལྟ་བུ་ཞིག་ཡིན་པས་རྒྱ་ནག་གཞུང་གིས་གནམ་གཤིས་འགྱུར་ལྡོག་གི་ཉེན་ཚབས་ལ་གདོང་ལེན་བྱེད་པའི་ཆེད་དུ་བོད་མི་ཁོང་རྣམས་ལ་སྐད་ཆ་དྲིས་ཏེ་བོད་མཐོ་སྒང་གི་ཁོར་ཡུག་སྲུང་སྐྱོབ་ཀྱི་ཆེད་དུ་རྒྱ་ནག་གཞུང་གི་སྲིད་ཇུས་ལག་ལེན་བསྟར་ནས་འགན་ཁུར་ལེན་དགོས་པའི་སྐོར་འགྲེལ་བརྗོད་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེའང་ཉེ་སྔོན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་དགུ་ཉིན་དབྱིན་སྐད་དུ Asia Freedom Institute ཟེར་བའམ་ཨེ་ཤ་རང་དབང་བསྟི་གནས་ཁང་ཟེར་བའི་བོད་དང་རྒྱ་ནག་ནང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་སོགས་ཀྱི་ཐོབ་ཐང་གི་གནས་སྟངས་སྐོར་གོ་རྟོགས་སྤེལ་བའི་ཆེད་དུ་ཆེད་འཛུགས་གནང་བའི་བསྟི་གནས་ཁང་དེ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་མིའི་ཐོབ་ཐང་དང་ཁོར་ཡུག་དང་འབྲེལ་བའི་ཆེད་ལས་སྐུ་ཚབ David Boyd ལགས་དང་ཨ་རིའི་ཀོ་ལོ་རཱ་ཌོ་གཙུག་ལག་སློབ་གྲྭ་ཆེན་མོའི་ས་རྒྱུས་ཚན་རིག་པ Emily Yeh ལགས་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཁོར་ཡུག་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་བཅས་གསུམ་ནས་དབྱིན་སྐད་དུ་བོད་ཀྱི་ཁོར་ཡུག་དང་འབྲེལ་བའི་སྐོར་ལ་བགྲོ་གླེང། གཏམ་བཤད་གནང་གདའ། དེ་ནས་བགྲོ་གླེང་གཏམ་བཤད་དེའི་སྐབས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་མིའི་ཐོབ་ཐང་དང་ཁོར་ཡུག་དང་འབྲེལ་བའི་ཆེད་ལས་སྐུ་ཚབ David Boyd ལགས་ཀྱིས་གསུངས་དོན་ལ།
ཁོང་གིས་གནམ་གཤིས་འགྱུར་ལྡོག་གིས་རྐྱེན་པས་བོད་མཐོ་སྒང་གི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་ཡོད་པའི་ཐད་ལ་བལྟ་ཞིབ་བྱེད་པའི་སྐབས་སུ་གོ་ལའི་དྲོད་ཚད་ཆེ་རུ་འགྲོ་བཞིན་པ་དང་ཆར་པའི་འབབ་རྒྱུག་གི་ཚད་དང་འགྲོ་སྟངས་ལ་འགྱུར་ལྡོག་འགྲོ་བཞིན་པ་དེ་དག་གི་ཐོག་ནས་གནམ་གཤིས་འགྱུར་ལྡོག་ལ་ཡང་ཚད་ལས་བརྒལ་བའི་ཤུགས་རྐྱེན་ཐེབས་བཞིན་ཡོད་པ་དེ་ནི་འཛམ་གླིང་ཕྱོགས་ཡོངས་སུ་འགྲོ་བཞིན་པ་དེ་གཅིག་མཚུངས་ཡིན་ནའང། དེའི་ཐོག་ནས་བོད་ཀྱི་ས་ཁུལ་དུ་དམིགས་བསལ་གྱི་ཤུགས་རྐྱེན་ཆེ་བ་ཡོད་པ་དང། དེ་ནས་བོད་དེ་བཞིན་ད་ཆ་ས་གཞི་ཚན་རིག་པ་ཚོས་དབྱིན་སྐད་དུ The Third Pole ལམ། འཛམ་གླིང་གི་ས་ཡི་གོ་ལའི་སྣེ་གསུམ་པ་ཟེར་ནས་འབོད་བཞིན་ཡོད་པ་དང་དེའི་རྒྱུ་མཚན་ནི་བོད་མཐོ་སྒང་གི་ཐོག་ལ་འཛམ་གླིང་གི་ས་གཞི་དུ་གོ་ལའི་ལྷོ་སྣེ་དང་བྱང་སྣེ་གཉིས་མིན་པའི་ས་ཁུལ་གཞན་གང་ལ་ཡང་མེད་པའི་འཁྱགས་རོམ་དེ་བོད་མཐོ་སྒང་གི་ཐོག་ལ་ཡོད་པ་ཞིག་ཡིན་པ་དང། དེ་བཞིན་བོད་མཐོ་སྒང་དེ་ནི་འཛམ་གླིང་གི་ཨེ་ཤ་ཡའི་ས་ཁུལ་གྱི་མི་འབོར་ཐེར་འབུམ་གཉིས་ལྷག་ལ་འཐུང་ཆུ་དང་ཞིང་ལས་ཀྱི་ཆེད་དུ་ཆུའི་དགོས་མཁོ་དེ་མཁོ་སྤྲོད་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་གདའ། དེ་ནས་ཁོང་གིས་མུ་མཐུད་ནས་གསུངས་དོན་ལ།

ཕུགས་རྒྱང་རིང་པོ་ལ་དངོས་སུ་ཉེན་ཚབས་ཡོང་ཉེན་ཡོད་པ་ཞིག་ཡིན་པ་དང་དེའང་འཁྱགས་རོམ་མྱུར་ཚད་ཆེ་བའི་ཐོག་ནས་བཞུར་བཞིན་པ་དེས་རྐྱེན་པས་ད་ཆ་ས་ཁུལ་ཁག་ཞིག་ཏུ་ཆུ་ལོག་རྒྱུག་བཞིན་པ་དེ་ཡང་ང་ཚོས་མིག་གིས་མཐོང་བཞིན་པ་ཡིན་པ་དང་ཡང་འཁྱགས་རོམ་དེ་དག་མྱུར་པོ་བཞུར་བཞིན་ཡོད་པ་དེས་རྐྱེན་པས་རིམ་པས་གཙང་ཆུ་ཁག་གི་ཆུ་དེ་ཇེ་ཉུང་འགྲོ་རྒྱུ་ཡིན་པའི་ཤུགས་རྐྱེན་འོག་ཕུགས་རྒྱང་རིང་པོ་ལ་བོད་ནས་རྒྱ་ནག་ཏུ་འབབ་པའི་འབྲི་ཆུ་དང། དེ་བཞིན་བོད་ནས་རྒྱ་གར་དུ་འབབ་པའི་ཆུ་བོ་གང་གཱ་ལ་སོགས་པ་ལ་དོ་ཕོག་ཐེབས་ཉེན་ཡོད་པ་དང། ཡང་དཀའ་ཉེན་དེ་ད་ལོ་དང་ལོ་རྗེས་མའི་ནང་ལམ་སེང་ཡོང་རྒྱུ་མིན་ནའང་གལ་སྲིད་ང་ཚོས་གནམ་གཤིས་འགྱུར་ལྡོག་གི་དཀའ་ཉེན་དེ་ལ་སྔོན་ཚུད་ནས་གདོང་ལེན་མ་བྱས་པ་ཡིན་ན། མཐོ་སྒང་གི་གཙང་ཆུ་ཁག་གི་གཤམ་འོག་ཏུ་གནས་བཞིན་པའི་མི་མང་ཚོའི་འཚོ་གནས་དང

རྡོ་སོལ་སོགས་གོ་ལའི་གནམ་གཤིས་ལ་གནོད་སྐྱོན་གཏོང་བའི་དུག་རླུང་བེད་སྤྱོད་གཏོང་མི་ཤུགས་ཆེ་ཤོས་དེ་ཡིན་པ་དང་རྒྱ་ནག་གིས་འཛམ་གླིང་གི་རྒྱལ་ཁབ་གཞན་ཚང་མ་ལས་མང་བ་རྡོ་སོལ་ལ་སོགས་པ་ཁོར་ཡུག་ལ་གནོད་པའི་དུག་རླུང་འབྱིན་མི་གཙོ་བོ་དེ་ཡིན་པའི་ཆ་ནས་འཛམ་གླིང་གི་རྒྱལ་ཁབ་གཞན་དང་འདྲ་བར་རྒྱ་ནག་ལ་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་ལ་གདོང་ལེན་བྱེད་པ་དང་ཁོར་ཡུག་ལ་གནོད་པའི་དུག་རླུང་ཉུང་དུ་གཏོང་བ་དང

བོད་ཀྱི་ཁོར་ཡུག་ལ་ཡང་ཤུགས་རྐྱེན་དང་དོ་ཕོག་ཤུགས་ཆེ་འགྲོ་བཞིན་པའི་སྐབས་འདི་ལ། རྒྱ་ནག་གིས་བོད་ནང་གི་བོད་མི་རྣམས་ལ་ས་ཁུལ་དེའི་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་བྱེད་པའི་ཆེད་དུ་གྲ་སྒྲིག་མཛད་པ་དང་དེ་ལ་གཞིགས་པའི་སྲིད་ཇུས་སུ་དངོས་སུ་ལག་ལེན་བསྟར་དགོས་པའི་དགོས་འདུན་བཏོན་གདའ།

རང་གི་སྒོ་ཟོག་སེམས་ཅན་དང་ལྷན་དུ་བོད་མི་འབྲོག་པ་གཙོ་བོར་བྱེད་པའི་ས་གནས་དེ་ལ་ལོ་ངོ་སྟོང་ཕྲག་མང་པོ་ཞིག་ལ་འཚོ་གནས་མཛད་བཞིན་པ་ཞིག་ཡིན་པའི་ཆ་ནས་བོད་མི་རྣམས་ལ་གོ་ལའི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པ་དང་བསྟུན་ནས་འགྲོ་བའི་ཤེས་བྱ་དང་རྒྱུས་མངའ་ཡོད་པ་ཞིག་ཡིན་པས་རྒྱ་ནག་གཞུང་གིས་ཁོང་རྣམས་ཀྱི་ཤེས་བྱ་དང་ཉམས་མྱོང་དེ་དག་ལ་ཉན་པའི་ཐོག་ནས། རྒྱ་ནག་གཞུང་གིས་གོ་ལའི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པ་ལ་གདོང་ལེན་བྱེད་པའི་ཆེད་དུ་ཐབས་ཇུས་དང་སྲིད་ཇུས་ལག་བསྟར་དགོས་པ་གལ་ཆེན་པོ་ཡིན་པར་འགྲེལ་བརྗོད་གནང་གདའ། དེ་ནས་བགྲོ་གླེང་གཙོ་སྐྱོང་བ་ས་ཁི་ན་བཱད་ལགས་ཀྱིས་བོད་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་སྲིད་ཇུས་དང་བོད་མིའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་གཉིས་པོ་གཅིག་ཏུ་སྦྲེལ་བའི་ཐོག་ནས་བལྟ་དགོས་པ་དེ

རྒྱ་ནག་གཞུང་གིས་བོད་མི་འབྲོག་པ་རྣམས་རང་གི་འབྲོག་ས་ནས་བཙན་དབང་གིས་གནས་སྤོ་མཛད་དུ་བཅུག་པ་དེ་དག་ནི་འབྲོག་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བ་ཞིག་ཡིན་པ་དང། མི་མང་རྣམས་བཙན་དབང་གིས་གནས་སྤོ་མཛད་དུ་བཅུག་སྟེ་མི་མང་ཁོང་རྣམས་ལ་འདོད་པ་མེད་བཞིན་དུ་བཙན་དབང་གིས་གནས་སྤོ་མཛད་པ་དེ་དག་ནི་གནས་ལུགས་རྒྱུ་མཚན་དང་དྲང་བདེན་གྱི་ཐོག་ནས་ཁུངས་ལུང་འགྲེལ་བརྗོད་མཛད་རྒྱུ་མེད་པ་ཞིག་ཡིན་པའི་འགྲེལ་བརྗོད་གནང་གདའ།